འོ་སྒྲུབ་པ་དང་བཅས་ནི། སྤྱི་དོན་གཞན་བཀག་པ་མི་འཐད་པའི་རྩོད་པ། སྤྱི་དོན་གཞན་བཀག་པ་དེ་མི་འཐད་པ་ག་རེ་ཟེར་ན། སྤྱི་དོན་གཞན་ལ་ལྡོག་པའི་མིག་གིས་ལྟ་ན་ལ་བཀོད་པའི་ཉེས་པ། ཁྱེད་རང་ལ་ཡང་མཚུངས་སོ་གཅིག་ཤེས་ཀྱི་རོ་ཁོ་དང་འདྲ་བོ། སྤྱི་དོན་གཞན་བཀག་ན། འགྲིག་གི་མི་འདུག་ག་རེ་ཟེར་ན་སྤྱི་དོན་གཞན་བཀག་ན་མ་ཡི་གཤམ་དེ་ལ་མང་པོ་ཞིག་ལབ་ཡོང་བ་འདུག་ཨ། སྤྱི་མཚན་གྱི་རྟོག་པ་རྒྱུ་མེད་དུ་ཐལ་བའི་ཐལ་བ་དང། འོ། དེ་ནི་དུ་མའི་འབྲས་བུ་གཅིག་མི་སྐྱེ་བ་རེད་ཟེར། མི་སྐྱེ་བ་ཐལ་བའི་ཐལ་བ་དེ་ཡོང་གི་རེད་ཟེར་ལབ་པ་རོ་དུ་མའི་འབྲས་བུ་གཅིག་སྐྱེ་བ་དེ་སྤྱི་དོན་གཞན་མེད་ན་རྩ་བ་ཉིད་འགྲིག་ཡ་ཡོད་མ་རེད་ཟེར། འོ་དེའི་ཕྱིར་ན་སྤྱི་དོན་གཞན་བཀག་པ་མི་འཐད་པའི་རྩོད་པ་དེ་རེད་ཚུལ།

ཤིང་དང་ཤིང་མ་ཡིན་ལས་ལོག་པར་སྣང་བ་ཅིག་ཤིང་གསལ་ནང་ཕན་ཚུན་རྣམས་འོ་ཕན་ཚུན་གྱིས་འཁོར་བར་འདྲེས་པར་སྣང་སྟེ་འདྲེས་པར་སྣང་སྟེ། ར་བ་ཕན་ཚུན་གཅིག་གིས་གཅིག་ལ་འདྲེས་པར་ཅིག་འདྲེས་པར་ཅིག་སྣང་གི། སྣང་སོང་ན་ད་ཤིང་འཛིན་རྟོག་པ་དེ་མ་འཁྲུལ་བའི་ཤེས་པ་ཡིན་ན། ཁོ་ལ་ཇི་ལྟར་སྣང་བ་ལྟར་དུ་བདེན་དགོས། བདེན་ན་ད་ཁོ་ཤིང་འཛིན་རྟོག་པ་ལ་ཤིང་གསལ་ནང་ཕན་ཚུན་ན་ཕན་ཚུན་གཅིག་གིས་གཅིག་ལ་འདྲེས་པ་དེ་སྣང་གི། སྣང་སོང་ན་ཕན་ཚུན་གཅིག་གིས་གཅིག་ལ་འདྲེས་པ་ཅིག་ར་བ་མོ་འདྲེས་པ་ཡིན་ཙང་ཁོ་གཉིས་འདྲེས་མེད་ཡིན་ཙང་ཤིང་འཛིན་རྟོག་པ་ལ་ཤིང་སྣང་བ་གོ། ག་ས་ཤིང་སྣང་བ་གོ་ཤིང་མ་རེད་ཅེས་འདུག་གོ། གསལ་བ་རང་མཚན་དང་རྫས་གཅིག་མི་འདུག་ཟེར་གོ་ཤིང་མ་ཡིན་ལས་ལོག་པར་སྣང་བའི་ཤིང་འཛིན་རྟོག་པ་ཁ་ཐུག་ལ་བྱས་ན་དེ་ཤིང་འཛིན་རྟོག་ཤིང་གི་དོན་སྤྱི་དེ་རེད་དེ་ཨ་རོ། འོ་ཤིང་འཛིན་རྟོག་པ་ལ་ཤིང་མ་ཡིན་ལས་ལོག་པར་སྣང་བ་དེ་ཤིང་མ་ཡིན་པ་གཟུགས་གོ་ཨ་རོ། རྩ་བའི་དེ་བཟོས་སོང། དམ་པའི་དོན་དུ་མེད་དེ་གསལ་བ་རང་མཚན་རྫས་གཅིག་ཏུ་མེད་པའི་ཕྱིར་དམ་པའི་དོན་དུ་མེད་ཟེར་ཏེ་ག་རེ་ཟེར་ཡང་ན་ཤིང་མ་ཡིན་དེ་རེད་དེ་ཨ་རོ། ཤིང་མ་ཡིན་པ་ད་ཤིང་གསལ་དང་རྫས་གཅིག་ཏུའང་མི་འདུག་ཤིང་གསལ་དང་རྫས་ཐ་དད་གང་དུའང་མི་འདུག་ཨ་རོ། ད་ཤིང་གསལ་དང་རྫས་གཅིག་ཏུ་མེད་དེ་ཤིང་འཛིན་རྟོག་པ་ལ་ཤིང་མ་ཡིན་པ་ལས་ལོག་པར་སྣང་བ་དེ། ཤིང་གསལ་དང་རྫས་གཅིག་ཡིན་སོང་ན་ག་རེ་བྱས་འགྲོ་རེད་ཟེར་ན། རྫས་གཅིག་ཡིན་ན་ཤིང་འཛིན་རྟོག་པ་ལ་ཤིང་སྣང་བ་གོ་ཤིང་ད་ཤིང་ཆགས་འགྲོ་རེད་དེ་ཡིན་ན་ཤིང་འཛིན་རྟོག་པ་དེ་མ་འཁྲུལ་བའི་ཤེས་པ་ཅིག་དེ་ཤིང་འཛིན་རྟོག་པ་མ་འཁྲུལ་བའི་ཤེས་པ་ཡིན་ན་ཁོ་ལ་གང་སྣང་བ་ལྟར་དུ་བདེན་པ་ཡིན་དེ་ཡིན་ན་ཤིང་གསལ་ནང་ཕན་ཚུན་རྣམས་ཀྱང། ཨ་ནི། ཁོ་གཉིས་གཉིས་མ་དེ་གཅིག་གིས་གཅིག་ལ་འདྲེས་པ་དེ་སྣང་གི་ཡོད་ཡིན་པ་རེད་ཤིང་འཛིན་རྟོག་པ་ལ་སྣང་ཡོང་དུས་སུ་ཤིང་གསལ་ནང་ཕན་ཚུན་ཤིང་འཛིན་རྟོག་པ་ལ་དཔེར་ན་ཤ་ཤུག་རྣམས་ཤ་པ་དང་ཤུག་པ་གཉིས་མ་དེ་ཤིང་དུ་འཛིན་པའི་རྟོག་པ་སྦྱར་རོ་ཁོ་ལ་ཤ་ཤུག་གཉིས་མ་དེ

རོ་བ། ཤིང་གི་ཤིང་མ་ཡིན་ལས་ལོག་པར་སྣང་བ་དེ་དང་ཤིང་གསལ་གཉིས་ངོ་བོ་གཅིག་ཏུ་ཁས་བླངས་པར་རོ་བ། དེ་མུ་གོ་ད། འོ་རེ་བདག་གླིང་ཞོ་ཡ། དུག་ཟེར། དེ་མ་གཞི་འདི་ཡང་ཧ་གོ་བར་ངོ་བོ་གཅིག་ཏུ་ཁས་ལེན་གོ། ག་རེ་ཡིན་པ་ན། ཤིང་མ་ཡིན་ལས་ལོག་པར་སྣང་བ་དེ་དང། ཤིང་འཛིན་རྟོག་པ་གཉིས་མ་ད་རང་ལུགས་ངོ་བོ་གཅིག་ཏུ་ཁས་ལེན་ཚར། དེའི་ཕྱིར་དེ་ཕྱི་རོལ་གྱི་རྗེས་སུ་འགྲོ་བའི་སྤྱི་ཡིན་ནམ་ག་རེ་ཟེར་ཤིང་གསལ་གོ་ད་ཕྱིའི་སྣང་བ་ལ་རྗེས་སུ་འགྲོ་བའི་སྤྱི་ཡིན་ན་དེ་ནི་ཤེས་པ། ཤིང་གསལ་རྣམས་ལ་རྗེས་སུ་འགྲོ་བའི་ཤེས་པ་ཅིག་མི་འདུག་ཟེར་ནས

ཤིང་གསལ་གྱི་སྤྱི་ཡིན་མཁན་ཤིང་གསལ་ལས་རྫས་ཐ་དད་པ་ཆགས་སོང། ཤིང་གསལ་གྱི་སྤྱི་ཡིན་མཁན་ཤིང་གསལ་ལས་ངོ་བོ་ཐ་དད་པ་བྱས། དེ་ཡིན་དུས་ཤིང་གསལ་ལས་ཐ་དད་པའིའོ། ཤིང་གསལ་གྱི་སྤྱི་དོན་གཞན་གྱི་དོན་གཞན་པ་ཆགས་པ་དེ་ཡིན་དུས་སྤྱི་དོན་གཞན་གྱི་ཡོང་སྤྱི་དོན་གཞན་པ་བློ་མ་འཁྲུལ་སྤྱི་དོན་གཞན་ངོ་དངོས་པོའི་གནས་ཚོད་ལ་མེད་པའི་ཕྱིར་ལབ་པར་བློ་མ་འཁྲུལ་སྣང་བ་མེད་ན་ཡོད་ན་ཡང་མེད་ན་གང་ཅི་དངོས་པོའི་གནས་ཚོད་ལ་མེད་པའི་ཕྱིར་ལབ་དགོས་བར་མ། སྤྱི་དོན་གཞན་མེད་པ་ཡིན་ཙང་ཁོ་གཉིས་གཉིས་མ་དེ། དོན་གཞན། མ་རེད་མ་ཡིན་ཙང།